འདི་ག་ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གི་བུད་མེད་ཀྱི་ལེ་ཚན་ཞིག་འགོ་འཛུགས་ཞུ་རྒྱུའི་སྐོར་སྔ་རྗེས་གསལ་བསྒྲགས་ཞུས་པ་ལྟར། དེ་རིང་གི་ལེ་ཚན་འདི་གཙོ་སྐྱོང་ཞུ་མཁན་ཚེ་བརྟན་ཆོས་སྒྲོན་ཡིན། ང་ཚོའི་ལེ་ཚན་དང་པོ་འདིའི་ནང་རྒྱལ་གཅེས་ལྷག་བསམ་ཅན་གྱི་བོད་ཀྱི་བུད་མེད་ཕྲེང་རིང་ལྷ་ལྕམ་རིན་ཆེན་སྒྲོལ་མ་དམ་པ་དེར་བཀའ་དྲིན་རྗེས་དྲན་ཞུས་པ་དང་ཆབས་ཅིག་སྙན་སྒྲོན་ཞུ་གི་ཡིན། འདི་ག Voice of America རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་བུད་མེད་ཀྱི་ལེ་ཚན་འདི་ནི་བོད་དང་རྒྱལ་སྤྱིའི་བུད་མེད་ཀྱི་གནས་སྟངས་སྤྱི་དང་ལྷག་པར་བྱས་རྗེས་ཅན་གྱི་བུད་མེད་ཀྱི་ལོ་རྒྱུས་དང་སྤྱི་ཚོགས་ཡར་རྒྱས་དང་འབྲེལ་བའི་ལས་དོན་ཁག་གི་ནང་བུད་མེད་ཀྱི་ངོས་ནས་འགན་ཁུར་ལེན་ཕྱོགས་དང་བུད་མེད་ཀྱི་ནུས་པ་སྐྱེད་སྤེལ་དང་ཐོབ་ཐང། བུད་མེད་ཀྱི་མི་ཚེའི་ལོ་རྒྱུས་སོགས་ངོ་སྤྲོད་ཞུ་ཡུལ་ཞིག་ཡིན་པ་སོང་ཙང། དེ་རིང་གི་ལས་རིམ་དང་པོ་འདིའི་ནང་ཕྲེང་རིང་ལྷ་ལྕམ་རིན་ཆེན་སྒྲོལ་མ་དམ་པ་དེ་ཡི་སྐུ་ཚེའི་ལོ་རྒྱུས་དང་མཛད་རྗེས་སྙིང་བསྡུས་ཤིག་སྙན་སྒྲོན་ཞུ་གི་ཡིན། དེ་ཡང་ཕྲེང་རིང་ལྷ་ལྕམ་སྒྲོལ་མ་དམ་པ་དེ་ཉིད་ནི་དེ་སྔ་ཕྱི་ལོ་གཅིག་སྟོང་དགུ་བརྒྱ་བཅུ་ཐམ་པའི་ལོར་བོད་ཀྱི་རྒྱལ་ས་ལྷ་སའི་ནང་ཚ་རོང་གཟིམ་ཤག་ཏུ་སྐུ་འཁྲུངས་ཡོད་པ་དང་སྐུ་ན་ཆུང་དུས་ལྷ་ས་གྲོང་ཁྱེར་ནང་གི་སློབ་གྲྭ་ཞིག་གི་ནང་ལོ་ལྔའི་རིང་སློབ་སྦྱོང་གནང། དེ་ནས་སྤྱི་ལོ་གཅིག་སྟོང་དགུ་བརྒྱ་ཉི་ཤུ་ཐམ་པའི་ལོར་དབྱིན་ཇིའི་ཚོང་པ David McDonald ཞུ་བ་དེ་ཡིས་རྒྱུས་མངའ་གནང་བའི་ཐོག་ནས་སྤྱི་ལོ་གཅིག་སྟོང་དགུ་བརྒྱ་ཉི་ཤུ་རྩ་གཉིས་ལོར་རྒྱ་གར་གྱི་གྲོང་རྡལ་རྡོ་རྗེ་གླིང་ནང་གི་ཡེ་ཤུའི་སློབ་གྲྭ་ཞིག་གི་ནང་འཛུལ་ཞུགས་གནང། སློབ་གྲྭ་དེའི་ནང་ལོ་གསུམ་རིང་སློབ་སྦྱོང་གནང་བའི་རྗེས་སུ་བོད་ལ་ཕྱིར་ལོག་གནང་སྟེ་སྐུ་ཟླ་དང་པོ་ཚ་རོང་ཟླ་བཟང་དགྲ་འདུལ་ལྷན་དུ་གཉེན་སྒྲིག་གནང། དེ་ནས། སྐུ་ཟླ་དང་པོའི་བཀའ་འཁྲོལ་ཐོག་ནས་རྡོ་རྗེ་གླིང་སློབ་གྲྭའི་ནང་སློབ་རོགས་ཡིན་པ་འབྲས་ལྗོངས་རྒྱལ་སྲས་འཇིགས་མེད་ཕྲེང་རིང་དང་ལྷན་དུ་གཉེན་སྒྲིག་གནང་སྟེ་ཨ་ཝ་གཉིས་བྱུང་འདུག་བོད་ལ་རྒྱ་ནག་དམར་པོས་བཙན་འཛུལ་ཇེ་ཆེར་སོང་སྟེ་མཐར་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་ཛ་དྲག་གི་གནས་སྟངས་འོག་གསང་ཐོག་རྒྱ་གར་ལ་བྲོས་བྱོལ་དུ་ཕེབས་དགོས་བྱུང་འདུག་རྒྱ་གར་ལ་ཕེབས་པའི་རྗེས་སུ་བོད་མིའི་དབུ་ཁྲིད ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་ལམ་སྟོན་འོག་ཕྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་ཐམ་པའི་ལོར་སྐུ་ཟླ་འཇིགས་མེད་ཕྲེང་རིང་དམ་པ་དེ་ཡིས་མ་སུ་རིར་བོད་པའི་གཏན་འཇགས་སློབ་གྲྭ་དང་པོ་དེ་རྩ་འཛུགས་གནང་བའི་རྗེས་ལྷ་ལྕམ་རིན་ཆེན་སྒྲོལ་མ་དམ་པ་དེ་ཡིས་ཕྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཉིས་ལོར་མ་སུ་རིར་བོད་ཕྲུག་ཁྱིམ་སྡེ་དེ་རྩ་འཛུགས་གནང་སྟེ་བོད་པའི་མི་རབས་རྗེས་མ་ཚོར་ཤེས་ཡོན་སློབ་སྦྱོང་གི་གོ་སྐབས་དང་འཕྲོད་བསྟེན་བདག་སྐྱོང་ཟས་གོས་སོགས་གང་ཕྱིར་དེ་གཟེངས་སུ་ཐོན་པའི་ཞབས་འདེགས་རླབས་ཆེན་བསྒྲུབས་པའི་མཐར་སྤྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་ལྔ་ལོར་མ་སུ་རི་བོད་ཁྱིམ་ནས་བགྲེས་ཡོལ་གནང། བགྲེས་ཡོལ་ལ་ཕེབས་པའི་རྗེས་སུ་ཡང་རཱཇ་པུར་ས་གནས་སུ་རྒན་འཁོགས་ཚོར་གཟིགས་རྟོག་གནང་བ་སོགས་སྤྱི་ལོ་ཉིས་སྟོང་ཐམ་པའི་ཕྱི་ཟླ་བདུན་པའི་ཚེས་ཉི་ཤུ་དགུ་ཉིན་དགོངས་པ་མ་རྫོགས་བར་བོད་དང་བོད་མིའི་རྩ་དོན་ཐོག་སྐུ་ལས་རླབས་ཆེན་སྐྱོང་མཁན་བོད་ཀྱི་ལོ་རྒྱུས་ནང་ཕྲེང་རིང་སྟངས་ཞལ་རྣམ་གཉིས་བཀའ་དྲིན་ཅན་ཞིག་ལ་ངོས་འཛིན་ཞུ་གི་ཡོད་པ་རེད། དེ་རིང་བུད་མེད་ཀྱི་ལེ་ཚན་འདིའི་ནང། ཕྲེང་རིང་ལྷ་ལྕམ་སྐུ་གཞོགས་རིན་ཆེན་སྒྲོལ་མ་དམ་པ་དེ་ཡིས་མ་སུ་རི་བོད་ཕྲུག་ཁྱིམ་སྡེ་ཐོག་མ་རྩ་འཛུགས་གནང་བའི་སྐབས་ཀྱི་ལོ་རྒྱུས་སྙིང་བསྡུས་ཤིག་དྲན་གསོ་ཞུ་གི་ཡིན། ང་ཚོའི་ལས་རིམ་འདིའི་ནང་ཕྲེང་རིང་ལྷ་ལྕམ་སྐུ་གཞོགས་དམ་པ་དེ་དང་ལྷན་དུ་བོད་ཁྱིམ་ནང་ཕྱག་ལས་གནང་མྱོང་ཡོད་མཁན་རྒན་ཚེ་རིང་བག་གྲོ་ལགས་སུ་གནད་འདྲི་ཞུ་གི་ཡིན། རྒན་ལགས་ང་རང་ཚོ་ཡིན་ན་ཅིག་དེ་སྔ་བོད་ལ་དུས་འགྱུར་བྱུང་བྱས་ནས་རིང་པོ་མ་སོང་བའི་སྐབས་དེ་ལ་ཡ་མ་སུ་རིའི་བོད་ཕྲུག་ཁྱིམ་སྡེ་ཐོག་མ་དབུ་འཛུགས་གནང་བའི་སྐབས་སུ་ཕྲེང་རིང་ལྷ་ལྕམ་སྐུ་གཞོགས་དམ་པ་དེ་ཉིད་དང་ལྷན་དུ་ཕྱག་ལས་གནང་རྒྱུའི་གོ་སྐབས་བྱུང་ཡོད་རེད་བྱས་ཙང་སྐབས་དེ་དུས་ཅིག་ཕྲེང་རིང་ལྷ་ལྕམ་སྐུ་གཞོགས་ཀྱིས་དང་པོ་གསར་འཛུགས་གནང་བའི་སྐབས་ཀྱི་ལོ་རྒྱུས་ཅིག་མདོར་བསྡུས་གསུང་རོགས་གནང་རྒན་ལགས། ད་དེ་འདི་འདྲ་རེད་འོ། ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཉིས་ཀྱི་ཟླ་བ་བཞི་པའི་ཚེས་ཉི་ཤུ་གཉིས་ཉིན་མོ་དེ་ལ་ཡང་ཨ་མ་ལགས་ཀྱིས་ད་བོད་ཁྱིམ་དེ་དབུ་འཛུགས་གནང་བ་རེད། ནོར་སེང། བོད་ཁྱིམ་དེ་དབུ་འཛུགས་གནང་མེད་དེ། གྲྭ་བ་རོང་མོ་དྲན་པའི་ཨ་མས་ད་བོད་ནག་ཆུའི

སྐབས་དེ་དུས་རྒན་ལགས་ཨ་ནི། ད་ཕ་ཚབ་མ་ཚབ་བྱས། ཁྱོན་བསྡོམས་པའི་ལས་བྱེད་ག་ཚོད་ཅིག་ཡོད་རེད་དེ་ག་ནང་བཞིན་ད་ཕྲུ་གུ་མང་ང་མང་ང་འདུག་འབྱོར་དུས་དཀའ་ངལ་དེ་ག་ནང་བཞིན་མང་འདུག་རེད་དེ་ཚོ་འགྲོ་གྲོན་འདི་ཚོ་ག་འདྲས་གནང་ཡོད་ན། སྐབས་དེ་དུས་ད་ནི་སྐུ་སྒེར་ཡིག་ཚང་གི་ནང་བཞག་པའི་མཚན་མོ་འདི་ད་ད་ང་ཡོད་མ་རེད་ཨ་ནི་གཅིག་ང་ཚོ་བསྡད་ཨ་ནི་ཨ་མ་ལགས་འདི་ལགས། རོགས་ཚོགས་ཁག་ལ་ཡང་སྐྱབས་འཇུག་ཞུས་ཨ་ནི་རྒྱ་གར་གཙོ་འཛིན་རྒྱ་གར་གཞུང་གི་དེ་དུས་ད་ནི་ཨ་ནི་ཁྱིམ་ཚང། དང་པོ་ནས་བཅོ་ལྔ་བར་དུ་ཨ་ནི་རྒྱ་གར་གཞུང་གི་བཟོ་ཚོང་སྤུ་གུ་རེ་རེ་ལ་ཡག་ཟླ་རེ་ལ་སྒོར་མོ་ལྔ་བཅུའི་ཐད་གནང་བ་རེད། ནོར་སྲིད། དེ་དུས་ཚང་ནས་བོད་ཁྱིམ་བཙུགས་བོད་ཁྱིམ་བཙུགས་པའི་རྗེས་ལ་དེ་དུས་སྔོན་འགྲོ། བོད་ཁྱིམ་དང་པོ་གཉིས་པ་གསུམ་པ་བཙུགས་པའི་དུས་ལ་ནོར་འདྲ་ཞིག་གི་མི་འདུག་ཡོད་མ་རེད། ལྟས་ང་ལས་ནི་དེ་འདྲ་དང་པོ་ནས་གཉིས་པ་གསུམ་པ་བཞི་པ་བར་དུ་ཨ་ནི་བ་ལྟ་རྒྱ་ཞིག་ཡོད་ཅེས་ཨ་ནི་འོ་དོ་བསུ་བ་རེད། ནོར་སྲིད།
རྒན་ལགས་ཨ་ནི། ཕྲེང་རིང་སྟངས་ཞལ་རྣམ་གཉིས་ནས། མ་སུ་རི་གཏན་འཇགས་སློབ་གྲྭ་དང། བོད་ཕྲུག་ཁྱིམ་སྡེ་གཉིས་ཆ་ལོ་ད་ཁོང་རྣམ་གཉིས་ཀྱིས་ཐོག་མར་རྩ་འཛུགས་གནང་བ་རེད། བྱས་ཙང། ཕྲེང་རིང་སྟངས་ཞལ་དམ་པ་འདི་གཉིས། ཨ་ནི་བོད་ཕྲུག་ཚོ་ཡང་བཀའ་དྲིན་ཆེ་ལོས་གཅིག་ལ་ངོས་འཛིན་ཞུ་གི་རེད། ཟབ་མོ་ནས་དྲན་ནས་ཀྱི་ད་དེ་དུས་ཙང་གི་ཅིག།

ནོར་བུ་ཆ་ནི་ང་ལྟར་བསླབ་གྲྭ་ལ་དྲུག་ཅུ་གཅིག་དྲུག་ཅུ་རེ་དྲུག་ལ་ཡིན་པ་དང་ལའང་དྲུག་ཅུ་རེ་དྲུག་ནས་བདུན་ཅུ་དོན་དྲུག་བར་དུ་ལའང་ཨ་མ་ལགས་ཀྱི་བྱམས་བརྩེའི་སྐོར་ཞུ་བ་རེད་བ་སྐུ་ལས་སྐྱོན་པའི་སྐོར་དངོས་གནས་ཡིན་ད་འདིའི་སྐོར་ཞུས་ན་ད་ཞུས་ཚར་ཡས་ཟེར་ཡས་མི་འདུག་ཨ་དཔེ་མ་སྲིད་བཀའ་དྲིན་ཆེན་པོ་ཡིན་པ་ཅིག་ཚོར་གྱི་ཡོད་སྔོན་མ་བསླབ་གྲྭ་ལ་ཡིན་དུས་ད་ཡོད་ད་ལྟ་ཡིན་ནའང་ཡོད་ད་རྡོག་རྡོག་ལ་ཞུས་ན་རེད་བ་ད་སྐུ་མདུན་གྱི། དགོངས་བཞེད་དང་ཐུགས་རེ་ལྟར་ཨ་ནི་ད་ཨ་མ་ལགས་ཞུ་དུས་པ་ལགས་མཉམ་དུ་ཡོང་གི་འདུག་ཨ་ལ་རེད། སྐུ་ཚེ་དངོས་གནས་ཡིན། མ་ཟིན་བར་དུ་བོད་ཕྲུག་སྟོང་ཕྲག་མང་པོ་གསོ་སྐྱོང་གནང་བ་རེད་བ་ད་ག་འདྲ་སྐུ་ལས་བསྐྱོན་ནས་ཨེ་ནི་ཨ་ཁོང་རང་ཉིད་བགྲེས་ཡོལ་ལ་ཕེབས་ནས་རཱཇ་པུར་ལ་ཡང་རྒན་གསོ་ཁང་བཙུགས་གནང་ཕྱག་ལས་ད་ག་འདྲ་ཅིག་ཧུར་ཐག་པར་ཐག་གནང་བ་དེ་འདྲས་གནང་ཐུབ་མཁན་དེ་འདྲས་གཉིས་ཆ་ལོག་སྐུ་ཟླ་གཉིས་ཆ་ལོག་གི་དེ་འདྲས་ཀྱི་སྐུ་ངལ་སྐྱོན་འགྲོ་བ་དེ་ཚོ་མཛད་རྗེས་དང་བཀའ་དྲིན། ནམ་ཡང་ང་ཚོ་ཚང་མས་བརྗེད་ཐུབ་ཡ་ཡོད་མ་རེད་བསམ་གི་འདུག་ད་ལྟ་ཡིན། དཔེར་ན་ང་ཚོ་མ་སུ་རི་ཞིག་རེད་བ་ད་དེ་བོད་ཁྱིམ་དང་བསླབ་གྲྭ་དེ་ནས་བར་དོན་ད་དེ་མ་བརྗེད་དུས་སྤེན་པ་སི་བྱམས་བརྩེ་ཞིབ་བོ་ཞིག་གནང་གི་འདུག་ཨེ་མ་ཟད་པས་ཨེ་ང་ཚོ་ཡག་པའི་ཐུགས་རྗེ་ཆེན་པོའི་ཐོག་ནས་སྐུ་ཚེ་མ་ཟིན་པའི་བདུན་ཕྲག་གཅིག་སྔོན་ལ་ཕྱག་བྲིས་གནང་བ་ཕྱག་བྲིས་བཅར་ཡོད་ད་དེ་རྩ་ཆེན་པོ་བྱས་ནས་ཨེ་འདི་མ་རེད་ཨ་མ་ལགས་ང་ཚོ་ཡང་བཀའ་སློབ་གནང་བཞག་པ་དེ་འདྲའི་གི་ཁེ་སེཊ་དེ་འདྲའི་ཉག་གཅིག་སྤྱི་ཚོགས་ལ་ཡབ་ཡུམ་གཉིས་ཀྱིས་དངོས་གནས་ཡིན་ཞབས་ཕྱི་སྐུ་མདུན་ཐུགས་རེ་ལྟར་ལས་སྐྱོན་པ་དེ་སྙིང་ཐག་པ་ནས་ད་ལྟའི་ང་ཚོའི་སེམས་ནང་ནས་ཐལ་མོ་ཆགས་ནས་བསྡད་ཡོད། ཡབ་ཡུམ་གཉིས་གསུང་གི་འདུག་འདི་འདྲ་སེ་མ་སུ་རི་ནས་ཐོན་པའི་ད་སློབ་ཕྲུག་ཚང་མས་པ་ལགས་ཨ་མ་ལགས་ཞུ་གི་ད་འདི་ག་རེ་བྱས་ནས་ཡིན་ན། ད་འདི་ལྟར་རེ་བ་ལ་ང་ཚོ་ཚང་མ་དངོས་གནས་ཁོང་ཚོ་ནི་ད། ལམ་སྲོལ་དང་ག་བ་ག་བའི་གྲམ་དེ་ཡོད་རེད་བ། ཐང་ཀོ་ནས་ཁོ་རང་འཁྲིད་དེ་ལ་ཡོད་པའི་ད་ང་ཚོ་ལྟོ་གོས་སྩལ་མཁན་གྱི་པ་ལགས་ཨ་མ་ལགས་ཉིན་ག་དུས་ནས་འདི་རང་བཞིན་གྱིས་འདི་ཆགས་ཀྱི་འདུག་ཨ་ནི་ད་བསླབ་གྲྭ་སྤྱི་ཡོངས་ཀྱི་པ་ལགས་ཨ་མ་ལགས་གསུང་བ་རེད་ད་འདི་ང་ཚོ་ཚང་མའི་སྤྱི་ཡོངས་ཀྱི་པ་ལགས་ཨ་མ་ལགས་རེད་བ་ལགས། ལོ་ལེ་སེང་ཨ་ནི་ང་རང་ཚོ་ལ་ཡ་ཨ་ཕྲེང་རིང་ལྷ་ལྕམ་སྐུ་གཞོགས་ཀྱི་འདུག་སེ་བཀའ་སློབ་གི་འདི་འདྲའི་སྒྲ་འཛིན་ཅིག་གནང་ཡོད་པ་འདྲ་ཨ་འདི་ནང་ལ་ག་རེ་གསུང་གི་འདུག་ང་ལ་ཅིག་འདུག་སེ

མི་གླང་པོ་སོགས་ར་ར་བྱུང། ད་དངོས་གྲུབ་ལགས་ཀྱིས་གསུངས་པ་ནང་བཞིན། བོད་ལ་དུས་འགྱུར་བྱུང་པའི་རྗེས་ལ་ཡ་ད་པ་ལགས་ཨ་མ་ལགས་ཀྱིས་ང་རང་ཚོ་ལ་མ་གསུངས་བྱས། རྒྱ་གར་ལ་བྲོས་བྱོལ། ཕེབས་དུས་ཙ་ནས་སུ་ཡིན་ནའི་ད་གཅིག་ཐུགས་ཕམ་ད་གཅིག་ཡོང་གི་རེད་རེད་བ་ལགས། ལགས་རེད་རེད་ལགས་རེད་ཡིན། ད་ཡིན་ནའི་རྗེས་སུ་ཨ་ནི་གཅིག་ག་རེ་ཞུ་རྒྱུ་རེད་དེ་སྲིད་བྱུས་གུ་ཡངས་དུ་འགྲོ་དུས་ཙ་ནས་ད་པ་ལགས་ཨ་མ་ལགས་ག་བ་ཕེབས་ཡོད་མེད་ད་ག་རེ་གནང་གི་ཡོད་མེད་ད་ད་མཁྱེན་རྟོགས་གཅིག་བྱུང་དུས་ཙ་ནས་ང་རང་ཚོ་ཐུགས་ལ་ཡང་ཅིག། ག་ར་ར་ཅིག་བྱུང་སོང། དེ་རེད་ལོ། ཀ་ཅི་ནི། ཁོ་ར་ག་ར་ན་ག་ལོ་ང། ལྷ་ཡུལ་ནས་གཉའ་ལས་ན་ཚ་རེད་ལོ་ངོ་ནས་ཁོ་ར་ར་ད་ད། ང་གཉའ་ན་ཡིན་ནོ་ངོ་ནས་ཁོ་ར་ད་མི་ང་ཚོ་སྐུ་དྲག་ཆེ་ཅིག་ག་ར་ཡིན་ནི་སང་མོ་ལོག་ལི་ཤོད་ཅིག་ཡོག་རེད་ཨ་མོ་ད་ང་ར་ང་ར་རང་པ་རང་སོད་བྱེད་དུས་ནས་ཅིག་བྱ་སུ་དུས་ས་ནས་དོག་མོ་ཁོ་ནས་སེ་ད་ལུས་ཅེ་ཅེ། ད་དེ་ནས་ང་སློབ་སྦྱོང་བཞིའུ་ཐེ་ཡོག་རེ་གང་ཅིའི་ཐད་ནས་ལོ་གུང་ཁྲན་ཏང་སྲིད་ཇུས་འོག་སུ་ཅིག་ལ་ཡིད་ཆེས་བྱེད་ཡ་ཡོག་མ་རེད་བ་ལོ། ང་རེད། ད་ང་རེད་པཱ་ལགས་ཨམ་ལགས་ག་བ་ཡོད་མེད་སུ་ཅིག་ལ་ཡིད་ཆེས་ཡོག་མ་རེད་ང་སུའོ་སྐད་ཆ་བྱེད་ཡ་འགྲོག་རེད། ང་སུའོ་སྐད་ཆ་བྱེད་ཡ་འགྲོག་རེད། རེད་བ། ཨ་ནི་མཚམས་རེ་ང་ད་ཁྲོམ་ལ་འགྲོག་རེད། མེ་ཤིང་ཉོ་ག་ཅོ་ཉོ་ག་འགྲོག་རེད་སོལ་ཉོ་ག་འགྲོག་རེད།

ཨེ། ཨ་ནི་དངོས་གྲུབ་ལགས་ང་རང་ཚོ་ད་ཅིག་སྐུ་ཚེ་གི་ད་སྐུ་དུས་ད་ཨ་ནི་མཇུག་ལ་མ་གཞི་ཨམ་ལགས་མཇལ་ཡ་གི་ད་གོ་སྐབས་དེ་བྱུང་ཡོག་མ་རེད་རོ་ཨ་ལོ་སུམ་ཅུ་ཙམ་གྱི་ད་བར་སྟོང་འདྲ་པོ་ཅིག་ཆགས་པ་རེད་རོ་ཨ། ལགས་རེད་ལགས་རེད་ལགས་རེད། རྩ་བའི་ང་རང་ཚོ་འདུག་སི་ད་ཨམ་ལགས་མཇལ་བའི་སྐབས་ལ་རེད་དེ་འདྲ་སི་ད་ད་ལྟ་ཕར་ཕྱི་གཟིགས་སྐྱོན་བྱས་དགོངས་པ་ཅིག་བཞེས་པ་ཡིན་ན་ཨམ་ལགས་ཀི་ཐུགས་གཤིས་དེ་ག་འདྲས་ཅི་ཡོ་རེད་ལ་ཅིག་དགོངས་པ་བཞེས་སྟངས་དེ། ཨ་མའི་ཐུགས་གཤིས་ཅིག་ད་འོ་ན་ཁོ་ར་ད་ད། རྒྱལ་བ་རིན་པོ་ཆེའི་བཀའ་གནང་ན་ཧ་ལས་དགོས་པའི་བྱམས་བརྩེ་ཞེ་པོ་ཆེ་འདུག་པ་ཨམ་ལགས་པཱ་ལགས་རྒས་ཡོལ་ནས་རཱཇ་པུར་བཞུགས་དགོས་པ་རྒྱ་གར་རེད། བཞུགས་དུས་རྩ་ནས་རྒྱ་གར་ཡིན་ནའི་འདྲ་བོད་པ་དེ་ཁྱད་རྒྱུན་ནས་ཡོག་མ་རེད་བྱམས་བརྩེ་ཞེ་པོ་ཆེ་འདུག་པ་ལོ། ཨེ་ང་རྒྱ་གར་ཚུར་སླེབས་ནི་དེ་ཚོ་མངོན་གསལ་དོད་པོ་གཅིག་བྱུང་བ་ལོ། མཚམས་རེ་གར་བཞུགས་རེ་རྒན་གསོ་ཁང་ནས

བོད་ཀྱི་བྱ་འོག་མ། ང་གཅིག་པོའི་ཨ་མ་རེད་མི་འདུག། བོད་མི་དམངས་ཚང་མའི་ཨ་མ་རེད་ཤག། ཁོ་སེམས་བཟང་པོ་ཞེ་པོ་མི་ཚང་མ་ལོག་ལ་ཕན་པ་ཅི་ཡི་ན་གུག་ཏུ་ཨ་ནི་ང་ཚོ་ཡིན་ནའི་བཀའ་སློབ་ཞེ་དྲག་གནང་བྱས་དབང་ནས་ཁོ་ར་དེ་མི་ཚང་མའི་ཕན་ཐོགས་བྱུང་དེ་རིང་ཁ་སང་ང་ར་ཨིན་ཇི་ཁྲལ་ལ་ཆེན་པོ་ཤེས་ཡ་དེ་ཅི་ཕ་མ་གཉིས་ཀྱི་ས་ནས་གང་ཐོག་ཁུ་ཐོག་ལྟ་ཞོན་ཅེས་ཕར་སྐྱེལ་ག་ཕེབས་ཚུར་སྐྱེལ་ག་ཕེབས་བྱས་ང་ཨ་མ་ཕ་མའི་བཀའ་དྲིན་ཡིན་བསམ་དངོས་གནས་ཁོ་རང་ཧ་ལམ་རྟག་པར་རེ་ཞིག་སྨོན་ལམ་བྱེད་ཀྱི་ཡོད་ལོ། དེ་འདྲས་ང་རས་མཐོང་ཡ་ཨ་ལེ་ཕྲན་བུ་རེ་ཅིག་ཞུས་ན་དེ་འདྲས་རེད།
ལགས་འོང་དངོས་གྲུབ་དབང་མོ་ལགས་ཐུགས་རྗེ་གནང་ད་ལྟ་གོང་དུ་བཅར་འདྲི་ཞུས་ཡུལ་ཁོང་རྣམ་གསུམ་དང་ཨ་ནི་དེ་ག་ནང་བཞིན་ལྷན་རྒྱས་ཚོས་ང་ཚོའི་ལས་རིམ་འདི་གསན་པར་བཀའ་དྲིན་ཆེ་ཞུ་ཡི་ཡིན།